གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་བའི་ཚེས་བཞི་རེས་གཟའ་ལྷག་པ་རེད་གཞུག་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན་ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐེངས་དང་པོར་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་གྲས་བྷར་ཟིལ་དུ་ཕྱོགས་ཕེབས་གཟིགས་སྐོར་གནང་བཞིན་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། ནང་པའི་གཞུང་ཆེན་ཁག་ལ་ཐོས་བསམ་སློབ་གཉེར་གྱི་ཉམས་ལེན་གནང་གལ་ཆེན་པོ་རེད་འདུག་ཅེས། དགའ་ལྡན་ཁྲི་རིན་པོ་ཆེ་གིས་ཐེ་ཝན་གྱི་ཆོས་ཞུ་བ་ཚོར་ཉི་མ་གཉིས་རིང་གི་གསུང་ཆོས་མཇུག་བསྡོམས་གནང་ཡོད་སྐོར་དང། མཐའ་མ་དེར་པེ་ཅིན་ནས་བོད་དོན་གནང་བ་ཞེས་པའི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐེངས་དང་པོར་ལྷོ་ཨ་མི་རི་ཀའི་གླིང་ཆེན་གྱི་རྒྱལ་ཁབ་ཁག་ཅིག་ནང་གཟིགས་སྐོར་གནང་བཞིན་པ་ལྟར་ད་ལྟ་སྦར་ཟིལ་རྒྱལ་ཁབ་ནང་ཕྱོགས་ཕེབས་གཟིགས་སྐོར་གནང་བཞིན་པ་རེད། གཞུག་ནས་གས་ཐོག་གིས་འདིའི་སྐོར་གི་གནས་ཚུལ་ཞིབ་ཕྲ་གཏོང་གི་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ཟླ་བཅུ་བའི་ཚེས་གཅིག་དང་གཉིས་ཉིན་གྱི་ཉིན་གྲངས་གཉིས་རིང་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་གྲས་སྦར་ཟིལ་གྱི་གྲོང་ཁྱེར་སོ་པཱ་ལོའི་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་དང་གྲོས་ཚོགས་འཐུས་མི་སོགས་ལ་མཇལ་འཕྲད་གནང་སྟེ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་སུ། ལྷོ་ཨ་མེ་རི་ཀའི་གླིང་ཕྲན་གྱི་རྒྱལ་ཁབ་ཆེ་ཁག་བཞིའི་ནང་དུ། གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ། སྦར་ཟིལ་རྒྱལ་ཁབ་ནས་དབུ་འཛུགས་གནང་ཡོད་འདུག་ལ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན། སྦར་ཟིལ་གྱི་གྲོང་ཁྱེར་སོ་པཱ་ལོའི་གནམ་ཐང་ལ་ཕེབས་འབྱོར་སྐབས་སུ། ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་སོགས་ཀྱིས་སྣེ་ལེན་གཟབ་རྒྱས་ངང་གནང་ཡོད་ཅིང། གནས་ཚུལ་དེའི་སྐོར་ནས། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས། སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ལ་ཞལ་པར་བརྒྱུད་ནས་བཅར་འདྲི་ཞུས་སྐབས་ཁོང་གིས་གསུངས་དོན། སྤྱི་ཟླ་བཅུ་པའི་ཚེས་གཅིག་གི་མཛད་རིམ་དང་པོ་དེ་ཞོགས་པ་ཆུ་ཚོད་བཅུ་གཅིག་ལ་ཨེ་ནི Longevity ལབ་ཀྱི་རེད་དེ། International Longevity Day སྤྱི་ཟླ་བཅུ་པའི་ཚེས་གཅིག་ཡིན་ཙང་དེ་ལ་ཁོང་ཚོ་ཡ་གི་གི་འགྲེམས་སྟོན་ཁག་དང་དེ་མིན་གྱི་ཨེ་ནི་ཚོགས་མི་ཁག་ལ་བཀའ་སློབ་ང་ཚོ་ནང་པའི་ལྟ་གྲུབ་ཐོག་ནས་མི་ཚེ་རིང་པོ་སྡོད་ཡག་དང་བདེ་སྐྱིད་ཡོང་ཡག་ལ་ག་རེ་ག་རེ་བྱེད་དགོས་ཡོད་མེད་དེའི་སྒང་ལ་བཀའ་སློབ་དང་བོད་དོན་གྱི་ཐོག་ལ་ངོ་སྤྲོད་ཏོག་ཙམ་བོད་དོན་གྱི་རྩ་དོན་ད་ལྟ་བོད་ཀྱི་དཀའ་ངལ་དེ་མིན་གྱི་སྐྱབས་མགོན་རིན་པོ་ཆེ་གི་མཛད་འཆར་སྒང་ལ་བཀའ་སློབ་ཏོག་ཙམ་གནང་སོང། སྲིད་སྐྱོང་མཆོག་གིས་སྤྱི་ཟླ་བཅུ་བའི་ཚེས་གཅིག་གི་ཞོགས་པའི་ཆུ་ཚོད་བཅུ་གཅིག་སྟེང་དུ། ས་ཁུལ་དེའི་འགྲེམས་སྟོན་ཁང་དུ།

ཀྱི་ཆེད་ལྟ་གཅིག། ཐུགས་ཀྱི་དགོངས་གཞི་བཞི་དང་དེ་མིན་གྱི་བོད་ཀྱི་ཁོར་ཡུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་བོད་ཀྱི་སྐད་ཡིག་སྲུང་སྐྱོབ་ད་ལྟའི་གནས་སྟངས་ག་རེ་ཡིན་པ་དེ་ཚང་མ་སྒང་ལ་ལྟོས་གནང་སོང། དེ་ནང་བཞིན་གྱི་ཨ་ནེ་ང་ཚོ་རེ་འདུན་ཡིན་ལ་བར་ཐག་ཅིག་མཐུན་འགྱུར་གནང་ཡ་གི་འབོད་སྐུལ་ཁག་ཡང་ཞུས་སོང་ང་ཚོ་ཅིག་རྩ་དོན་སྒང་ལ་རྒྱབ་སྐྱོར་གནང་ཡ

གཞན་ནི་རྒྱལ་ཁབ་དེར་བོད་དོན་རྒྱུས་ལོན་གནང་སྟངས་སོགས་ཀྱི་སྐོར་ནས་གསུང་བཤད་གནང་ཡོད་འདུག་ལ། ཉིན་དེའི་དགོང་མོར། ཡུལ་ཕྱོགས་དེའི་སློབ་གྲྭ་ཆེན་མོ་ཆེ་ཤོས་སའོ་པཱ་ལོ་གཙུག་ལག་སློབ་གྲྭ་ཆེན་མོའི་ནང་དུ། བོད་ཀྱི་བཙན་བྱོལ་གྱི་དམངས་གཙོ་བརྗོད་གཞིར་བཟུང་ནས། གསུང་བཤད་གནང་བའི་རྗེས་སུ། དགེ་སློབ་རྣམས་ལ་དྲི་བ་དྲིས་ལན་གནང་ཡོད་པ་བཅས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། སྦར་ཛིལ་གྱི་མཛད་འཆར་ལེགས་པར་གྲུབ་ནས། རྒྱལ་ཁབ་གཞན་ལ་ཕྱོགས་ཕེབས་གནང་རྒྱུ་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ཕྱི་ནས་མུ་མཐུད་དུ་གསན་འཇུག་བྱེད་རྒྱུ། རྒྱ་ནག་དམར་ཤོག་གཞུང་གི་རྒྱལ་སྟོན་དུས་ཆེན་ཟེར་བ་དེ་བོད་ནང་གི་དགོན་སྡེ་ཁག་ཏུ་གཞི་རྒྱ་ཆེན་པོ་དང་བཙན་ཐབས་ཀྱིས་སྲུང་བརྩི་བྱེད་དུ་འཇུག་གི་ཡོད་འདུག་ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་དེ་རྒྱ་ནག་དམར་ཤོག་གཞུང་བཙུགས་ཏེ་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་དུས་དྲན་དང་བསྟུན་རྒྱ་ནག་གཞུང་གིས་བོད་ཀྱི་ཕོ་བྲང་པོ་ཏཱ་ལའི་མདུན་ཐང་དུ་གཞུང་འབྲེལ་མཛད་སྒོ་འཚོགས་ཡོད་པ་དང་ཉིན་དེར་ལྷ་ས་ཁུལ་ཡོངས་སུ་ཉེན་རྟོག་ས་ཚིགས་ཆེད་འཛུགས་དང་མི་མང་ལ་ཞིབ་བཤེར་དང་དམ་དྲག་ཤུགས་ཆེར་བྱས་ཡོད་པ་མ་ཟད་བོད་ལ་རང་སྐྱོང་ལྗོངས་ཟེར་བ་གཙོ་བྱས་པའི་བོད་ནང་གི་ས་ཁུལ་ཁག་གི་དགོན་སྡེའི་གྲྭ་བཙུན་ཚོར་དར་དམར་སྒྲེང་འཛུགས་ཀྱི་ལས་འགུལ་དང་འབྲེལ་གྲྭ་བཙུན་ཚོར་མེས་རྒྱལ་ལ་དགའ་ཞེན་ཞེས་པའི་སློབ་གསོ་དྲིལ་བསྒྲགས་སོགས་བྱས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་ཡིག་ཐོག་བརྒྱུད་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་དགོན་པ་ཁག་ཅིག་གིས་རྒྱལ་སྟོན་དུས་ཆེན་ཟེར་བ་སྲུང་བརྩི་བྱས་པའི་སྐོར་དང་དགོན་སྡེ་ཁག་གི་གྲྭ་བཙུན་ཚོས་དགའ་སྤྲོའི་ངང་མེས་རྒྱལ་ལ་དགའ་ཞེན་གྱིས་རྒྱལ་སྟོན་དུས་ཆེན་སྲུང་བརྩི་དང་ཞི་ཅིན་ཕིན་གྱི་རྒྱལ་སྟོན་གཏམ་བཤད་ལ་སློབ་སྦྱོང་བྱས་པའི་སྐོར་སོགས་བཀོད་ཡོད་པ་རེད། སི་པེན་དུ་གནས་སྡོད་བོད་ཀྱི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་ནས། རྒྱ་ནག་གཞུང་གིས་དམིགས་བསལ་བོད་ཀྱི་དགོན་སྡེ་ཁག་ཏུ་རྒྱལ་སྟོན་དུས་ཆེན་ཟེར་བ་དང་ཆབ་སྲིད་སློབ་གསོ་སྤེལ་དོན་ནི་དགོན་སྡེ་ཁག་ནི་བོད་ཀྱི་རིག་གནས་ཀྱི་ལྟེ་བ་དང་མི་མང་སྣེ་ཁྲིད་མཁན་ཆགས་ཡོད་པས་མི་མང་ཁྲོད་དམར་ཤོག་ཚོགས་པས་བོད་ལ་དབང་བསྒྱུར་ངོས་ལེན་ཡོང་ཐབས་བཏོན་པ་ཞིག་ཆགས་ཀྱི་ཡོད་པ་གསུངས་བྱུང།
ཅིག་བོད་ཀྱི་རིག་གཞུང་མཚོན་བྱེད་དང་རིག་གཞུང་གི་བསྟི་གནས། དེའི་ཕྱོགས་ནས་ཡ་ནི་རྒྱ་ནག་གཞུང་ལ་ངོས་ལེན་ཡོད་ཡ་རྣམ་པ་གཅིག་མཚོན་མཚོན་ཡ་བྱས། རྒྱ་ནག་དམར་ཤོག་གི་དབང་སྒྱུར་དེ་ངོས་ལེན་ཡོད་ཡ་གི་ཡང་ཉིན་དེར་བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏཱ་ལའི་མདུན་ཐང་དུ་རྒྱ་ནག་གཞུང་གིས་ཆེད་འགུགས་བྱས་པའི་གཞུང་གི་ལས་བྱེད་དང་སློབ་ཕྲུག་སོགས་མི་མང་བཞི་བརྒྱ་ལྷག་འདུ་འཛོམས་ཀྱིས་དུས་ཆེན་སྲུང་བརྩི་བྱས་ཡོད་ན་ཡང་སྐབས་དེར་ལྷ་ས་ཁུལ་གྱི་དགོན་སྡེ་ཁག་དང་མཆོད་མཇལ་རྟེན་གནས་ཁག་ལ་མི་མང་འགྲོ་སྐྱོད་བཀག་འགོག་བྱས་ཡོད་པ་རེད། ཡང་སངས་རྒྱས་སྐྱབས་ལགས་ནས་མུ་མཐུད་དུ་རྒྱ་ནག་གཞུང་གིས་ཕྱོགས་གཅིག་ནས་མི་མང་ཁྲོད་དམ་དྲག་དང་ཕྱོགས་གཞན་ཞིག་ནས་དགོན་སྡེ་ཁག་གིས་དམར་ཤོག་ཚོགས་པར་དགའ་མོས་ཡོད་ཚུལ་བསྒྲགས་པ་དེས་བོད་མི་ཚོའི་ཆོས་དང་རིག་གཞུང་དང་དད་མོས་ལ་རྡོག་རོལ་གཏོང་གི་ཡོད་པ་འགྲེལ་བརྗོད་གནང་བྱུང། བོད་པ་ལ་མཚོན་ན་ནི་དགོན་སྡེ་དེ་དག་སོ་སོ་གི་དད་པ་དང་སོ་སོ་གི་ཡིད་ཆེས་དང་སོ་སོ་གི་རིག་གཞུང་ཚང་མ་མཚོན་བྱེད་ཡིན་པའི་ངང་ལ། ད་དེའི་རྒྱ་ནག་དམར་ཤོག་གཞུང་གིས་ག་དུས་ན་གཏོར་ཡག་གི་རྩྭ་མེད་བཟོ་ཡག་གི་ཐབས་ཤེས་འཐེན། དགོས་ཡོད་དེ་རབ་དང་རིམ་པ་ཅིག་ལས་འགུལ་སྤེལ་ཡོད་རེད་དེ་ང་ཚོས་ད་དུས་ཕྱི་ལོའི་ཀྲུང་གོའི་བོད་བརྒྱུད་ནང་བསྟན། རྒྱ་ནག་གཞུང་གིས་བསྒྲགས་པའི་གནས་ཚུལ་ཁག་ཏུ་ལྷ་སའི་འབྲས་སྤུངས་དགོན་པ་དང་རྔ་བ་སྒོ་མང་དགོན་པ། དེ་བཞིན་མགོ་ལོག་སྨན་འབྲང་ཡུལ་ཚོའི་འབེལ་བ་དགོན་མཛོ་དགེ་རྫོང་སྟག་ཚ་དགོན་དང་བྱམས་མེ་འབྲས་སྤུངས་དགོན་རྭ་རྒྱ་དགོན། རྨ་ཆུ་དང་ཀླུ་ཆུ་སོགས་ཀྱི་དགོན་སྡེ་ཁག་ཏུ་གྲྭ་བཙུན་ཚོའི་ལག་ཏུ་རྒྱ་རིགས་དངོས་སུ་རྒྱལ་དར་སྒྲེང་འཛུགས་ཀྱིས་རྒྱལ་སྟོན་དུས་ཆེན་སྲུང་བརྩི་ཞུ་བའི་སྐོར་བཀོད་ཡོད་པ་དང་སྤྱིར་རྒྱ་ནག་གཞུང་གིས་ལོ་ལྟར་རྒྱལ་སྟོན་དུས་ཆེན་དང་བསྟུན་བོད་ནང་དམ་བསྒྲགས་དང་ཆབ་སྲིད་དྲིལ་བསྒྲགས་སྣ་ཚོགས་བྱེད་སྲོལ་ཡོད་པ་བཞིན་ད་ལོ་ཡང་རྒྱལ་སྟོན་དུས་ཆེན་སླེབས་ལ་ཉེ་བ་ནས་བཟུང་མི་མང་ཁྲོད་དམ་བསྒྲགས་ཞིབ་བཤེར་འགོ་བཙུགས་ཏེ་སྤྱི་སྤྱོད་རླངས་འཁོར་སོགས་ནས་མི་མང་ལ་ཞིབ་བཤེར་ཡིག་ཆ་ཡག་པོ་མེད་པར་ལྷ་སར་གནས་སྡོད་བྱེད་དུ་འཇུག་གི་མེད་པའི་གནས་ཚུལ་ཡང་ཐོན་ཡོད་པ་རེད།

འཆར་ཅན་ཐའེ་ཝན་གྱི་རྒྱ་རིགས་ཆོས་ཞུ་བ་ཚོར་ཉི་མ་གཉིས་ཀྱི་རིང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་བཀའ་ཆོས་བསྩལ་ཡོད་ཅིང། ཁྲི་རིན་པོ་ཆེས་ལམ་རིམ་བསྡུས་དོན་དང་བློ་སྦྱོང་ཚིགས་བརྒྱད་མ། བློ་སྦྱོང་དོན་བདུན་མ་བཅས་ཀྱི་བཀའ་ཆོས་སྤྱི་ཟླ་བཅུ་བ་གི་ཚེས་པ་གསུམ་གྱི་ཉི་མ་མཇུག་གྲུབ་པ་དང་ཆབས་ཅིག། རྒྱ་རིགས་ཆོས་གྲོགས་ཚོས་གོང་ས་མཆོག་གིས་ནམ་རྒྱུན་ལམ་སྟོན་ཕེབས་པ་གཞིར་བཟུང། ནང་པའི་གཞུང་ཆེན་ཁག་ལ་ཐོས་བསམ་སློབ་གཉེར་གྱིས་ཉམས་ལེན་གནང་གལ་ཆེན་པོ་རེད་ཅེས་བཀའ་སྩལ་གནང་གི་འདུག།

ཡང་ཁྲི་རིན་པོ་ཆེ་མཆོག་ནས་ལམ་རིམ་ཉམས་མགུར་གྱི་གསུང་ཆོས་གྲུབ་པ་དང་མཚུངས་སུ། ལམ་རིམ་བསྡུས་དོན་འདི་ཙམ་གྱིས་མི་ཚད་པར། རྗེ་རིན་པོ་ཆེ་གི་གསུང་ལ་ལམ་རིམ་ཆེ་འབྲིང་ཆུང་གསུམ་ཡོད་པ་མཁྱེན་དགོས་པ་སོགས་ཆོས་ཞུ་བ་ཚོར་ངོ་སྤྲོད་གནང་གི་འདུག། ཨ་ནི་ལམ་རིམ་ཆེ་འབྲིང་ཆུང་གསུམ་གྱི་སྐབས་ལ་ཆེ་བ་ལམ་རིམ་ཆེན་མོ་བྱས།

མགོན་པོ་གང་ཉིད་མགྱོགས་མྱུར་དྲག་སྐྱེད་ཡོང་བ་དང་བསྟན་འགྲོའི་མགོན་དཔུང་དུ་ཞབས་པད་ཡུན་རིང་བརྟན་པ་གི་སྒོ་ནས་ཆོས་ཀྱི་དགའ་སྟོན་རྒྱ་ཆེར་འགྱེད་ཐུབ་པ་གི་རེ་སྨོན་ཡོད་ཅེས་འགྲེལ་བརྗོད་གནང་སོང། ཡང་ཐའེ་ཝན་གི་ཆོས་ཞུ་བ་ཧྥ་ཆིན་ཡིན་ལགས་ནས་ཀྱང། གསུང་ཆོས་ལ་མཉན་ཏེ་སེམས་སྐྱིད་པོ་ཡོང་བར་ཕན་ཐོགས་ཆེན་པོ་འདུག་ཅེས་འགྲེལ་བརྗོད་གནང་རྒྱུར། ཁྲི་རིན་པོ་ཆེའི་བཀའ་ཆོས་ལ་མཉན་ནས་སོ་སོའི་ཕ་ཡུལ་དུ་ལོག་པ་གི་ལམ་སྐབས་སུ་བསྐྱར་དུ་བསམ་བློ་མང་ཙམ་བཏང་ན། སེམས་མི་སྐྱིད་པ་གི་ཉོན་མོངས་ཀྱི་བློ་ངན་སྣ་ཚོགས་ཇེ་ཉུང་དུ་འགྲོ་བ་དང། སེམས་ནང་གནོན་ཤུགས་མང་པོ་ཇེ་ཆུང་དུ་འགྲོ་བ་མ་ཟད། གསུང་ཆོས་ཀྱི་ཉིན་རེ་བཞིན་སེམས་ཁམས་ཧ་ཅང་སྐྱིད་པོ་ཡོང་གི་འདུག་པས། སོ་སོའི་མི་ཚེའི་བདེ་སྐྱིད་ལ་ཕན་ཐོགས་ཆེན་པོ་འབྱུང་ངེས་རེད་སྙམ་ཞེས་འགྲེལ་བརྗོད་གནང་སོང། ཐའེ་ཝན་གྱི་དད་ལྡན་པ་ཚོར་སྤྱི་ཚེས་བཞི་གི་ཉི་མ་གོང་ས་མཆོག་གིས་སྤྱན་རས་གཟིགས་ཕྱག་བཞི་བ་གི་བཀའ་དབང་གནང་གཏན་འཁེལ་ཡོད་པ་དང། གསུང་ཆོས་འདི་ལ་ཐའེ་ཝན་གྱི་རྒྱ་རིགས་བསྡོམས་པས་ཆིག་སྟོང་ལྷག་ཆེད་བཅར་གནང་ཡོད་པའི་ཁར། སིང་ག་པོར་དང་མ་ལེ་ཤི་ཡ་སོགས་ཀྱི་རྒྱ་རིགས་ཀྱང་མང་པོ་ཡོད་པ་དང། དེ་བཞིན་ཡུ་རོབ་དང་ཨུ་རུ་སུ་ལྷོ་བྱང་ཨ་མི་རི་ཁ་དང་རྒྱ་གར། བོད་རིགས་ཀྱི་མི་འབོར་སྟོང་ཕྲག་ཁ་ཤས་ཆེད་དུ་བཅར་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།

Saint George རུ་ཡོད་པའི་རྒྱ་ནག་གི་དོན་གཅོད་ལས་ཁུངས་བར་དུ་བོད་དོན་རྒྱང་རྒྱུག་ལས་འགུལ་ཐེངས་བཞི་བ་དེ་འགོ་བཙུགས་ཡོད་པའི་ཐད་རྒྱང་རྒྱུག་ལས་འགུལ་ནང་ཞུགས་མཁན་བསྟན་འཛིན་བཤད་སྒྲུབ་ལགས་ནས་ངོ་སྤྲོད་གནང་བྱུང། ཐེངས་འདིར་ང་རང་ཚོ་བོད་དོན་དྲིལ་བསྒྲགས་ཀྱི་ཞི་བའི་རྒྱང་སྐྱོད་ཐེངས་བཞི་བ་དེ་དེ་རིང་སྤྱི་ཟླ་བཅུ་བ་ཚེས་གཉིས་ཉིན་ད་ཐེངས་ཀྱི་རྒྱང་རྒྱུག་ལས་འགུལ་དེ་བརྒྱུད་ཁོང་རྣམ་པའི་དགོས་འདུན་དོན་ཚན་གསུམ་འདོན་གྱི་ཡོད་པ་ནི་བོད་ནང་གི་བོད་ཕྲུག་སློབ་མ་ས་ཡ་གཅིག་ལྷག་ཙམ་གཏན་འཇགས་སློབ་གྲྭར་བཀག་ཉར་བྱེད་བཞིན་པར་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གཙོ་བྱས་པའི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་གཏོང་དགོས་པ། བོད་རྒྱ་གཉིས་བར་ཞི་མོལ་གནང་དགོས་པ་དང་ཕྱོགས་མཚུངས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་དུ་གདན་འདྲེན་བྱེད་དགོས་པ་བཅས་ཡིན་པ་རྒྱང་རྒྱུག་ལས་འགུལ་དེ་ཐོག་མར་འགོ་འཛུགས་གནང་མཁན་པདྨ་ཀུན་དགའ་ལགས་ནས་གསུངས་བྱུང།

རྒྱང་རྒྱུག་སྤྱི་ལེ་དྲུག་ཅུ་རེ་ལྔ་ལྷག་གནང་ཟིན་པ་རེད། དེ་བཞིན་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝ་ནས་ཊོ་རོན་ཊོ་གྲོང་ཁྱེར་བར་རྒྱང་ཐག་སྤྱི་ལེ་བཞི་བརྒྱ་ར་ལྔ་བཅུ་ལྷག་ཙམ་ཡོད་པ་དང་འཆར་གཞི་ལྟར་ན་བོད་དོན་ཆེད་རྒྱང་རྒྱུག་ལས་འགུལ་དེ་ཕྱི་ཚེས་དགུ་ཉིན་རྒྱ་ནག་གཞུང་ཚབ་ལས་ཁུངས་མདུན་དུ་འབྱོར་ཐུབ་པའི་རེ་བ་ཡོད་པ་གསུངས་འདུག། ཨ་མི་རི་ཀའི་གྲོས་ཚོགས་གོང་མའི་གྲངས་མང་དམངས་གཙོ་ཚོགས་པའི་དབུ་ཁྲིད Chuck Schumer གཙོ་བྱས་པའི་གྲོས་ཚོགས་གོང་མའི་འཐུས་མི་ཚོགས་པ་ཞིག་བདུན་ཕྲག་རྗེས་མར་རྒྱ་ནག་ནང་ཕེབས་སྐབས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་ཡོང་བའི་རེ་བ་གནང་གི་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རོའི་ཊར་གསར་སྤེལ་ཁང་གིས་ཚེས་གསུམ་ཉིན་གནས་ཚུལ་སྤེལ་བ་ལྟར་ན་ཨ་རིའི་གྲོས་ཚོགས་གོང་མའི་སྤྱི་མཐུན་ཚོགས་པའི་འཐུས་མི Mike Crapo གིས་སྣེ་ཁྲིད་གནང་བའི་གྲོས་ཚོགས་གོང་མའི་འཐུས་མི་ཚོགས་པ་ཞིག་བདུན་ཕྲག་རྗེས་མར་རྒྱ་ནག་དང་ལྷོ་ཀོ་རི་ཡ་ཉི་ཧོང་བཅས་ཀྱི་ནང་སྐོར་སྐྱོད་ལ་ཕེབས་འཆར་ཡོད་པའི་སྐོར

ཉེ་བའི་ཟླ་ཤས་ནང་རྒྱ་ནག་གི་ས་ཁུལ་སོ་སོའི་ཚོང་ལས་ཁང་དག་གིས་སྔ་རྗེས་སུ་མི་དམངས་དྲག་ཆས་ལས་ཁང་གསར་འཛུགས་བྱས་པ་དེ་ནི་རྒྱ་ནག་གཞུང་གིས་ངེས་གཏན་མེད་པར་མང་ཚོགས་ཁྲོད་ཟིང་ཆ་ཡོང་སྲིད་པར་སྔོན་འགོག་གྲ་སྒྲིག་བྱེད་བཞིན་པར་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་གི་འདུག་དེ་ཡང་ཉེ་སྔོན་གྱི་ཕྱི་ཟླ་དགུ་བའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཧྲང་ཧའེ་གྲོང་ཁྱེར་རྒྱལ་གཉེར་གྱི་ཧྲང་ཧའེ་ཐོའུ་ཁྲིན་ཚོང་ལས་ཁང་གིས་རྒྱལ་སྲུང་རྗེས་སྣོན་སྟོབས་ཤུགས་འཛུགས་སྐྲུན་ཐད་ཤུགས་སྣོན་ཟེར་བར་རྐྱེན་བྱས་ཏེ་བཅིངས་འགྲོལ་དམག་མི་ཧྲང་ཧའེ་དམག་ཁུལ་གྱི་སྟངས་འཛིན་འོག

དྲག་ཆས་དམག་མི་མངགས་ནས་དྲག་གནོན་ཆེད་ཡིན་ཞིང། གཞུང་དམངས་ཀྱི་བར་འགལ་ཟླ་ཇེ་ཆེར་འགྲོ་བཞིན་པར་སྟངས་འཛིན་ཆེད་ཡིན་པ་དང་ཧྲང་ཧའེ་ཐོའུ་ཁྲིན་ཚོང་ལས་ཁང་གི་མངའ་འོག་ཏུ་གྲོང་ཁྱེར་གྱི་འཛུགས་སྐྲུན་དང་ས་ཁང་མ་དངུལ། འགྲིམ་འགྲུལ་དྲ་བ། ཟམ་པ་དང་གཞུང་ལམ་ལྕགས་ལམ་སོགས་ཀྱི་ཚོང་ལས་སྣ་མང་ཡོད་པའི་མི་དམངས་དྲག་ཆས་ལས་ཁང་བཙུགས་པ་དེ་བདེ་འཇགས་བརྟན་ལྷིང་གི་ཐབས་ལམ་གསར་བ་ཞིག་ཡིན་པ་བརྗོད་ཀྱི་འདུག་ཉེ་བའི་ཟླ་ཤས་ནང་ཧྲང་ཧའེ་ལས་གཞན་ཀོང་ཏུང་དང་ཝུ་ཧན་ལྷོ་སོག་བཅས་ཀྱི་ནང

བཙན་བྱོལ་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད་ཅེས་པའི་ནང་གི་དམིགས་བསལ་གྱི་བརྩེ་བ་ཟེར་བ་འདི་དམིགས་བསལ་གྱི་ཁྱེད་ལ་ཕུལ་ཞེས་པའི་སྨད་ཆ་དེ་རྡོ་རྗེ་མཚོ་གིས་རྒྱང་སྲིང་ཞུས་པར་གསན་རོགས་གནང། གསན་མཁན་རྣམ་པ་སྐུ་ཁམས་བཟང། རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག་གངས་རིན་པོ་ཆེ་ནས་རྒྱལ་ཁམས་འགྲིམས་ཏེ་ཕེབས་མཁན་དགེ་འདུན་པ་ཞིག་ལ་འཕྲད་པ་དང

བལ་པོའི་ཉེན་རྟོག་པ་ཆུང་ཆུང་དེ་ལས་ཀྱང་བཙན་ཤེད་ཆེ་བའི་ལྐོག་ཟ་རུལ་སུངས་ལ་གོམས་གཤིས་ཆགས་པའི་དཔོན་རིགས་དེ་བས་མང་བ་ཡོད། གོ་ཐོས་ལ་བལ་པོའི་དཔོན་རིགས་ཀྱིས་རྟག་ཏུ་གནམ་གྲུར་བསྡད་དེ་སྐྱིད་རོང་འགག་སྒོར་ཡོང་བ་དང། རྒྱ་ནག་གི་སྐར་མ་ལྔ་ཅན་གྱི་གསོལ་མགྲོན་ཁང་དུ་ཚོར་དབང་ལ་རོལ་གྱི་ཡོད་འདུག། འཇིག་རྟེན་འདིའི་ཐོག་རིན་པ་གཏོང་མི་དགོས་པའི་ཟ་མ་ཞིག་མེད་པས་ག་གེ་མོ་དང་གསང་བྱ་དམ་པོ་བྱེད་པའི་ཉོ་ཚོང་ཡོད་མེད་ང་ཚོའི་ངོས་ནས་སུས་ཀྱང་ཤེས་ཀྱི་མེད། ཡང་དེའི་དབང་གིས་འགྱུར་ལྡོག་བྱུང་ཡོད་མེད་དེ་གནས་ཚུལ་སྤེལ་བའི་ནང་གི་དངོས་ཡོད་གནས་ཚུལ་ཐོག་ནས་གང་འཚམ་ཤེས་ཐུབ་ཀྱི་རེད། དཔེར་ན། བལ་ཡུལ་དུ་ཡོད་པའི ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དོན་གཅོད་ཁང་སྒོ་བརྒྱབ་བཅུག་པ་དང་བལ་ཡུལ་ནང་གི་བཙན་བྱོལ་བོད་མིའི་ལས་འགུལ་བཀག་འགོག་བྱས་ཤིང། ཐ་ན་འཇུ་བཟུང་བྱེད་ཀྱི་ཡོད། དེ་བཞིན་བོད་ཀྱི་ས་མཚམས་དང་འབྲེལ་བའི་ས་ཆའི་ཐོག་ཁས་ལེན་བྱས་ཡོད་པ་ཤུགས་སུ་བསྟན་པའི་རྒྱུན་ལྡན་མ་ཡིན་པའི་འགལ་རྐྱེན་སྣ་ཚོགས་སྤེལ་བཞིན་ཡོད་པ་སོགས་རེད། ཉིས་སྟོང་ཉེར་གཅིག་ལོའི་ཟླ་བ་བཞི་བའི་ཟླ་མཇུག་ལ་མཐོང་བའི་གསར་འགྱུར་ཞིག་ནི་ཧྥ་རན་སིའི་འཛམ་གླིང་ཚགས་པར་གྱི་གསར་འགོད་པས་བལ་ཡུལ་དུ་བཅའ་སྡོད་གཟབ་མཆོར་མཛེས་ཆས་སྤྲས་པའི་རྒྱ་ནག་གི་བུད་མེད་གཞུང་ཚབ་ཆེན་མོའི་སྐོར་འདི་ལྟར་བྲིས་ཡོད་པ་སྟེ།

权力者的野心其实从来就没有停止过， 不断的进入， 并很夸张的炫耀自我， 施展诱惑。 比如在邊境一帶蓋房、 住戮, 還配上燈光袖, 其實是一種工心術。 དོན་དངོས་ཐོག་རྩ་བ་ནས་མཚམས་འཇོག་བྱས་མྱོང་མེད། རྒྱུན་ཆད་མེད་པར་ནང་འཛུལ་བྱས་པ་མ་ཟད་ད་དུང་འུར་སྒྲོག་ཆེན་པོས་རང་བསྟོད་བྱས་པ་དང་བསླུ་བྲིད་ཀྱི་ནུས་པ་བཏོན་ཡོད་པ་དཔེར་ན། མཐའ་མཚམས་ཁུལ་དུ་ཁང་པ་བརྒྱབ་པ་དང་གཞུང་ལམ་བཟོ་སྐྲུན་བྱས་པ་མ་ཟད་གློག་སྒྲོན་མཁོ་ཆས་བཙུགས་ཡོད། དོན་དངོས་ཐོག་འདི་ནི་ཕ་རོལ་པོའི་སྙིང་སྟོབས་དང་སེམས་ཤུགས་ཕམ་པར་བྱེད་པའི་ལག་རྩལ་ཟེར་བ་ཞིག་རེད། ཉིས་སྟོང་བཅུ་དགུ་ལོའི་དབྱར་དུས་སུ་ངས་རྒྱ་ནག་གི་བྱང་ཤར་ཁུལ་གྱི་རྒྱ་ནག་དང་ར་ཤི་ཡའི་ས་མཚམས་དང་རྒྱ་ནག་དང་བྱང་ཀོ་རི་ཡའི་ས་མཚམས་ནས་དེ་བས་མཛེས་ཤིང་བརྗིད་ཆགས་པ་དང་དེ་བས་འུར་སྒྲ་ཤིག་ཤིག་དང་གློག་འོད་ཆེམ་ཆེམ་གྱི་འཁྲབ་སྟོན་ཐོག་ནས་མཐོང་མྱོང་ཡོད་ལ་གློ་བུར་དུ་རྒྱུ་ནོར་འབར་བ་ཚོའི་བློ་ཡིད་ཚིམ་པའི་རྣམ་པ་འདི་བྱེད་སྟངས་ཐོག་ནས་མངོན་ཐུབ་ཀྱི་འདུག་འདི་དང་གཅིག་མཚུངས་ཀྱིས་བལ་ཡུལ་དང་རྒྱ་གར། འབྲུག་ཡུལ་སོགས་རྒྱལ་ཁབ་ཁག་གི་ས་མཚམས་ཁུལ་དུ་དབུལ་སྐྱོར་གྱི་མིང་ཐོག་ནས་འཛུགས་སྐྲུན་བྱས་པ་མ་ཟད་ད་དུང་ས་མཚམས་བསྲུངས་ནས་མཐའ་མཚམས་སྲ་བརྟན་ཟེར་བའི་འགན་འཁྲི་ལྗིད་མོ་ཡོད་པའི་འབྱོར་འབྲིང་གྲོང་ཚོ་ཟེར་བ་སྟོང་ཕྲག་ལ་ཉེ་བ་ཡོད་སར་ཁང་པ་གསར་རྒྱག་དང་སྐར་ལྔའི་དར་དམར་བཙུགས་ཏེ་བོད་པ་དང་རྒྱ་མི་གནས་སྤོར་བྱས་ཡོད། འབྱོར་འབྲིང་གྲོང་ཚོ་ཟེར་བ་འདི་ཕག་རིན་མཁན་ཞིག་ངོ་སྲུང་ལས་གཞི་རེ་རེ་དང་དེ་བས་འདྲ་བ་ཡོད་པ་སྟེ། མཛེས་ཚོར་རྩ་བ་ནས་མེད་པའི་ཨར་འདམ་གྱིས་བརྩིགས་པའི་འཛུགས་སྐྲུན་ཐོག་སོ་ཕག་ལ་དཀར་རྩི་བཏང་བ་དེ་འདྲ་སྦྱར་བ་དང་གད་སྙིགས་ཕུང་གསོག་བརྒྱབ་པ་རེ་རེ་ཚང་མ་འགྱིག་སྣོད་དང་འགྱིག་ཁུག་རླུང་བུའི་ཁྲོད་གང་བྱུང་དུ་འཁུར་བཞིན་ཡོད་ཅིང། སྐད་སྤར་ཆེན་པོ་དེའི་ནང་ནས་བོད་སྐད་དང་རྒྱ་སྐད་ཐོག་སྐད་ཤུགས་ཧ་ཅང་ཆེན་པོའི་ཐོག་ནས་ཆེས་མཐོའི་མཛུབ་སྟོན་དྲིལ་བསྒྲགས་བྱེད་བཞིན་འདུག། ཡང་དེ་དང་དུས་མཚུངས་དམར་ཤོག་གི་གླུ་གཞས་དང་ཐ་ན་སྐད་གསང་མཐོན་པོའི་དམག་གཞས་ཀྱང་གཏོང་གི་འདུག་པས་གཞས་གཅིག་གི་རྗེས་སུ་གཅིག་མཐུད་ནས་གང་ཐུབ་ངང་རྒྱང་ཐག་རིང་བོར་ག་ཚོད་ཡོད་རུང་ཐོས་མི་ཐུབ་པ་མེད་པ་ལྟར་བར་སྟོང་ཐམས་ཅད་ཟིན་བསྡད་ཡོད་ཅེས་དང་ཡང་འོད་ཟེར་ལགས་ཀྱིས་གསུངས་དོན།

ནིའུ་ཡོར་དུས་བབ་ཐོག་ལའང་རྒྱ་ནག་གཞུང་གིས་འབྲུག་ཡུལ་གྱི་ས་ཁོངས་ཐོག་གྲོང་ཚོ་གསར་རྒྱག་བྱས་པ་དང་མི་བརྒྱ་ལྷག་ཙམ་ཞིག་ཁང་པ་གསར་བ་ཉི་ཤུ་ལྷག་ཙམ་ནང་གནས་སྤོར་བྱས་ཡོད་ཅིང། རྒྱ་ནག་གི་རྒྱལ་དར་སྒྲེང་འཛུགས་དང་རྒྱལ་གླུ་བཏང་བ་སོགས་བྱས་ཡོད་པ་གནས་ཚུལ་ནང་བཀོད་འདུག། བོད་རིག་པའི་མཁས་པ Robert Barnett ཡིས་དེ་བས་ཞིབ་ཅིང་ཁུངས་འཕེར་བའི་བརྟག་དཔྱད་དང་ཞིབ་འཇུག་གནང་སྟེ་བྲིས་པའི་རྩོམ་ཡིག་རིང་པོ་ཞིག་སྟེ། རྒྱ་ནག་གིས་དེ་མིན་རྒྱལ་ཁབ་ཀྱི་ས་ཁོངས་སུ་གྲོང་ཚོ་ཆ་ཚང་ཞིག་བསྐྲུན་པ་ཞེས་པའི་གནས་ཚུལ་དེ་ཉིས་སྟོང་ཉེར་གཅིག་ལོའི་ཟླ་བ་ལྔ་བའི་ཚེས་བདུན་ཉིན་ཕྱི་འབྲེལ་སྲིད་ཇུས་ཞེས་པའི་ཐོག་བཀོད་སྤེལ་བྱས་ཡོད་ཅིང་གཟབ་ནན་ངང་བརྗོད་པར། ཉིས་སྟོང་བཅོ་ལྔ་ལོ་ནས་བཟུང་འབྲུག་ཡུལ་གྱི་གནས་རི་ཞིག་གི་ལུང་ཤུར་ནང་དེ་སྔོན་མི་རྣམས་ཀྱིས་དོ་སྣང་མེད་པའི་ཐོག་ནས་འཛུགས་སྐྲུན་བྱས་ཤིང་འཛུགས་སྐྲུན་དང་དམག་མིའི་སོ་ལྟ་ཁང་མང་པོ་བཙུགས་ཡོད། དེའི་ཐོག་ནས་དེ་སྔ་རྒྱ་ནག་གིས་སྐམ་སའི་ས་མཚམས་སུ་སྤེལ་བའི་ལས་དོན་གང་རུང་ལས་དེ་བས་འཁྲུག་རྐྱེན་སློང་བའི་རང་བཞིན་འཐབ་ཇུས་ཤུགས་ཆེ་བ་ལྡན་ཡོད། ད་དུང་ཕྱོགས་གཞན་ཞིག་དང་འབྲེལ་བ་ཆགས་ཡོད་པ་ནི་དེར་རྣོ་ངར་གྱི་རང་བཞིན་དེ་བས་ཆེ་བ་ཡོད་པ་སྟེ། འབྲུག་ཡུལ་དང་དེ་བཞིན་མི་དམངས་ལ་ལྡན་པའི་དམིགས་བསལ་གྱི་ཆོས་ལུགས་གལ་འགངས་རང་བཞིན་གྱི་ཁྱབ་ཁོངས་ཤིག་ཆགས་ཡོད་ཅེས་བྲིས་འདུག་དེ་དང་དུས་མཚུངས་ད་དུང་གནས་ཚུལ་ནང་བཀོད་པར། རྒྱ་ནག་གཞུང་གིས་མངའ་རིས་སྤུ་ཧྲེང་དང་གཞིས་རྩེ་དིང་རི། ལྷོ་ཁའི་ལྷུན་རྩེ་སོགས་སུ་གནམ་ཐང་གསར་སྐྲུན་བྱས་ཡོད། ས་གནས་འདི་དག་ཚང་མ་ནི་རྒྱ་གར་དང་བལ་ཡུལ་གྱི་ས་འབྲེལ་མཐའ་མཚམས་འཁེལ་ཡོད། རྒྱ་ནག་གཞུང་གིས་ས་མཚམས་འཁེལ་བའི་གཙང་པོའི་ཐོག་ཆུ་རགས་བསྐྲུན་ཏེ་གཙང་ཆུ་བཀག་པ་དེར་ཉེ་འཁོར་གྱི་རྒྱལ་ཁབ་ཚོར་སེམས་འཚབ་བྱུང་གི་ཡོད་པའི་སྐོར་ཡང་གནས་ཚུལ་ནང་བཀོད་འདུག་དེ་མིན་ཉིས་སྟོང་ཉི་ཤུ་ལོར་ས་མཚམས་སུ་རྒྱ་དཀར་ནག་གཉིས་ཀྱི་དམག་མིའི་བར་འཁྲུག་རྩོད་བྱུང་བ་འདིར་དེ་བས་འཛམ་གླིང་ཡོངས་ཀྱི་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་ཡོད། གསན་མཁན་རྣམ་པ། ཐེངས་འདིའི་རྩོམ་པ་པོ་འོད་ཟེར་ལགས་ཀྱི་རྩོམ་ཡིག་རྒྱང་བསྲིང་བྱས་ཟིན་པ་ཡིན། རྩོམ་ཡིག་འདི་བོད་སྐད་དུ་བསྒྱུར་མཁན་སྒྲོལ་དཀར་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། གསན་མཁན་རྣམ་པ། དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསན་བརྗོད་བྱེད་མཁན་ལྕགས་མོ་མཚོ་ཡིན། རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི